གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང། ང་ནི་རྨོ་དོམ་ལགས་ཡིན། དེ་རིང་རྨོ་ལགས་ཀྱིས་གྲོགས་པོ་ཚོར་ཡ་གྲ་སྒྲིག་བྱས་པའི་སྒྲུང་འདིའི་མིང་ལ་ཡ་རླུང་ལངས་པའི་ཡ་ས་ཟེར་གྱི་ཡོད་རེད། གཤམ་ལ་ཡ་རྨོ་ལགས་མཉམ་དུ་སྒྲུང་འདི་ཉན་ག་འགྲོ་ཨ། ཉི་མ་ཉི་མ་གོང་དུ་ཡ་ས་ལབ་པའི་བུ་ཆུང་ཆུང་ཅིག་ཡོད་རེད། དགོང་དག་ཅིག་ཡ་ས་གཉིད་ཉལ་སྙིང་མ་འདོད་པ་བྱས་ཀོ་བི་ལྟ་སྙིང་འདོད་པ་རེད། ཨ་མ་ལགས་ཀྱིས། ཀོ་པི་ལྟ་ན་ཡོང་གི་མ་རེད་ད་ད་ལྟ་ཕྱི་པོ་ཞེ་དྲག་ཆགས་ཤག་རང་ལམ་སང་གཉིད་ཉལ་ག་རྒྱུགས་ཟེར་ལབ་པ་རེད། ཡ་ས་གིས། ཨ་མ་ལགས་ང་རླུང་ལང་གི་ཡིན་ད་ཟེར་ལབ་དུས་ཨ་མ་ལགས་ཀྱིས། ཡ་ད་རང་རླུང་ལོངས་ཟེར་ལབ་པ་རེད། ཡ་ས་རླུང་ལང་ཡག་འགོ་བཙུགས་པ་རེད། ཡ་ས་རླུང་ཞེ་དྲག་ལངས་བྱས་རླུང་དེ་ཆེར་ཆེར་ཆེར་ཕྱིན་བྱས། སྤྲིན་པ་ནག་པོ་ཅིག་ལ་ཡ་འགྱུར། དེ་ནས་འབྲུག་སྐད་བརྒྱབ། ཆར་པ་བཏང་སེར་ར་བཏང་བྱས་པ་རེད། ཨ་མ་ལགས་ཀྱིས། ད་འགྲིག་སོང་ང་རླུང་ལང་ཡག་འགྲིག་སོང་ང་ཟེར་ལབ་དུས་ཡ་ས་གིས། འགྲིག་མ་སོང་ཟེར་ལབ་བྱས་ཡ་ས་གི་རླུང་དེ་དེ་ལས་ཆེ་རུ་ཕྱིན་བྱས་ལྷགས་པ་ཆེན་པོ་ཅིག་ལ་འགྱུར་བྱས། ཁོ་ཚོའི་ནང་གི། ཐོག་དང། དུ་ཁུང་དང་ཆ་ཚང་ལོག་འཁྱེར་ཕྱིན་པ་རེད། པ་ལགས་ཀྱི། ཡ་ས། རྟ་ལུང་ལང་ཡ་བྲིས་སུ་ང། བྲིས་སུ་ང་སོང་དུས་ཡ་ས་ཀྱི། བྲིས་མ་སོངས་ལབ་ཅེས་ཡ་ས་ཀྱི་ལུང་འདི། དེ་ལས་ཆད་པའི་ལྷག་པོ་ཅི་ལ་ཡ་ཆགས་ཅེས་གྲོང་ཁྱེར་ཚང་མོ་ལོ་བརྒྱ་ཚོན་ནག་ལ་ཡ་ཁྱེད་ཁྱིམ་རིགས། པོ་ལགས་ཀྱི། ཡ་སྲས། རྟ་ལུང་ལང་ཡ། བྲིས་སོང་ཨ། བྲིས་སོང་ཨ་སི་ལབ་ནས་ཡང་ཡ་སྲས་ཀྱི། བྲིས་མ་སོང། སི་ལབ་ཀྱི། ཡ་སྲས་ཀྱི་ལུང་དེ་སའི་གོ་ལ་ཇི་ལྟར་གོ་འཁྱོག་རྒྱབ་ཀྱི། སའི་གོ་ལའི་ངོས་ལི་ཡ་སའི་ཁ་གྱེས་ཀྱི། མི་ཆེན་པོ་དེ་འདྲས་ཀྱི་སྒོ་ངའི་པགས་པ་ལྕགས་མ་ནང་བཞིན་ཆགས་པ་རེད།

ཡ་ས་བསྡད་སའི་རྒྱལ་ཁབ་བྱས། གྲོང་ཁྱེར་བྱས། དེ་ནས་ཁྲོམ་གཞུང་བྱས། ཡ་ས་ཀྱི་ནང། སྒོ་ར། ཉལ་ཁང། ཚང་མ་ལོག་དུམ་བུ་ཆུང་ཆུང་དེ་འདྲ་ལ་ཆགས་བྱས། ནམ་མཁའི་སྟེང་ལ་ཡ། གཡེངས་བྱས་བསྡད་པ་རེད། ཨ། དེ་འདྲའི་ཡ་ང་ལ་ཨ། ཡ་ས་གིས། མེའི་གོ་ལའི་དུམ་བུ་གཅིག་སྒང་ལ་ཡ་བསྡད་བྱས། བསམ་བློ་བཏང་བ་རེད། ཨུམ། སོ་སོས་སོ་སོར་ཡ་སྐད་ཆ་དྲིས་བྱས། ང་ད་ལྟ་རླུང་ཆེན་པོ་དེ་འདྲ་ལང་དགོས་ཡག་རྒྱུ་མཚན་ག་རེ་ཡིན་ནམ་བསམ་བློ་བཏང་ནས་ལས་ཡ་ས་གིས་རྗེས་དྲན་གསོས་ཀྱི་ཡོད་མ་རེད། གྲོགས་པོ་ཆུང་ཆུང་ཚོ་ཁྱེད་རང་ཚོས་བྱས་ན་ཡ་ས་རླུང་ཆེན་པོ་དེ་འདྲ་ལང་ཡག་རྒྱུ་མཚན་ག་རེ། འོ་ཡ་གྲོགས་པོ་ཆུང་ཆུང་ཚོ། ད་རེས་ཀྱི་སྒྲུང་ཁོང་ཁྲོ་ཟ་བའི་ཡ་ས་ས་སྟེ། ད་ག་ཙམ་བཤད་གི་ཡིན། ཞུ་ཨོ།